ང་ཚོ་ཡོད་ཙང་དོན་དང་ཐ་སྙད་གཉིས་ཀ་སྒྲུབ་ཀྱི་ཡོད་དུས་ཙང་དོན་གོ་ལ་སྐད་ཅིག་མ་འཇོག་གོ་ར་བ་ཐ་སྙད་གོ་ལ་མི་རྟག་པ་འཇོག་གོ་ར་བ་དེ་གཉིས་ཀ་སྒྲུབ་པའི་རྟགས་ཡང་ཡིན་སྲིད་དངོས་སུ་སྒྲུབ་པའི་རྟགས་ཡིན་ཙང་གཉིས་ཀ་དངོས་ཀྱི་བསྒྲུབ་བྱ་ལ་བཞག་དགོས་ཚུལ་གསུང་གོ་ར་བ་དེ་རེད་ད་གང་ལྟར་ཀྱང་དེ་བསྒྲུབ་བྱའི་ཆོས་ལ་བཞག་ན་བཞག་མ་བཞག་ན་མ་བཞག་མི་རྟག་པ་དངོས་སུ་རྟོགས་ན་སྐད་ཅིག་མ་དངོས་སུ་རྟོགས་པས་ཁྱབ་ཀྱི་རེད་བ།

ལྟོ་ལྡིར་ཞབས་ཞུམ་པའི་རྣམ་པ་ཤར་མཁན་གྱི་མངོན་སུམ་ཡིན་དགོས་འདུག་ཟེར། ད་ལྟོ་ལྡིར་ཞབས་ཞུམ་པའི་རྣམ་པ་ཤར་བའི་མངོན་སུམ་ཡིན་པ་འདྲ་ཟེར་ན་ཁྱོད་ཀྱིས་བུམ་པའི་ཞབས་མ་བཟུང་བ་འབིགས་བྱེད་དང་བུམ་པའི་ཞབས་མ་བཟུང་ཚེ་སྐད་ཆ་དེ་ཡིད་ཆོས་ཞོག་ཅེས་པ་རེད། བལྟ་དངོས། དེས་ན་བུམ་པ་མཐོང་བ་ལ་ག་རེ་མཐོང་དགོས་ཀྱི་རེད་ཟེར་ན། ལྟོ་ལྡིར་ཞབས་ཞུམ་པའི་རྣམ་པ་འཆར་དགོས་ཀྱང། བུམ་པའི་ཕྱི་ནང་གི་རྡུལ་ཕྲན་ཀུན་གྱི་རྣམ་པ་འཆར་མི་དགོས་སོ།